འགྲོ་དུས་རང་བསྟེན་སྒྲུབ་བྱེད་ཁ་བ་དེ་དེ་དགོས་རེད་གཡོག་པོ་བློ་བརྟན་པོ་གཅིག་དགོས་རེད་ཁོ་དེའི་རོ་རྩར་བསྡད་བཅུག་ཨ་ཕ་རུ་ཆོས་རུ་རོ་ལངས་ལང་ཡོང་གི་རེད་རོ་དེ་གི་མིག་བགྲད་ཡོང་གི་རེད་ཁ་གདངས་ཡོང་གི་རེད་ལྕེ་ལེ་བརྐྱངས་ཡོང་གི་རེད་རྫིག་པོ་ཞེ་དྲག་བྱེད་གི་རེད་ཨ་དེ་དུས་ལྕེ་ལེ་མ་བརྐྱངས་བར་དུ་སྒུག་གི་རེད་ལྕེ་ལེ་བརྐྱངས་ནས་ལྕེ་དེ་འཇུས་ནས་རྩ་ནས་གློད་རྒྱུ་ཡོད་མ་རེད་རོ་ལངས་གིས་ལྕེ་བརྐྱངས་པ་དེ་ལྕེ་དེ་གློད་ཆོག་ན། གཡོག་པོ་དེ་ཟ་བཞག་གི་རེད་སོ་སོ་ཟ་བཞག་གི་རེད་གཉིས་ཀ་རོ་གིས་ཟ་བཞག་རེད།

བཅད་ནི་འགྲིག་གི་ཡོད་འདྲ་འདུག་བྱས་ཙང་ནི་མིན་དངོས་གྲུབ་ཐོབ་པ་རེད་དངོས་གྲུབ་ཐོབ་ཡོང་དུས་རལ་གྲི་དེ་བླ་མས་ཉར་བ་རེད་རོ་དེ་གཡོག་པོ་དེར་སྤྲད་པ་རེད་རོ་དེ་གསེར་དུ་གྱུར་འགྲོ་གི་ཡོད་རེད་སང་ཉིན་གནངས་ཉིན་གཟུགས་པོ་གསེར་རེད་ནི་བཞོག་གཏོང་ན་རུས་ཁོག་ལ་མ་ཐུག་ཚེ་བཞོག་ན་ག་ཚད་བཞོག་བཞོག་དེ་གསེར་རེད་ད་རིང་བཞོག་སང་ཉིན་ཡར་ཁེངས་བསྡད་ཀྱི་རེད་ཡང་སང་ཉིན་གནངས་ཉིན་བཞོག་ད་ཡར་ཁེངས་ཡོང་གསེར་ཟད་རྒྱུ་ཡོད་མ་རེད། གསེར་དེ་གཡོག་པོ་དེ་སྤྲད། རལ་གྲི་དེ་བླ་མས་བསྣམས། རལ་གྲི་འདུག་ཚེ་གནམ་ལ་ཡར་བསྣམས་ལ་བསྟན། གནམ་ལ་ཁ་འགྲོ་ནས་ས་རིས་བཞི་པ་རི་ལ་སྐོར་ར་བསྐྱོན་པ་རེད། རི་རབ་ལ་སྐོར་ར་བརྒྱབ་སྟེ་གླིང་བཞི་གླིང་ཕྲན་ཚང་མ་སྤྱན་གྱིས་གཟིགས་ནས་འདུག་ཟེར་ཐུང་ཟ་དེ་ག་འདྲའི་འདུག་ཡག་པོ་བྱས་གཟིགས་མར་ཕེབས་ཡོང་ནས་རྒྱ་གར་ལ་ཕེབས་ནས་རྒྱ་གར་ནཱ་ལེནྡྲ་ཟེར་ས་དེ་དགོན་པ་དེ་ཕྱག་བཏབ་ནས་དགོན་པ་དེ་ལ་གཅིག་དེ་གཙུག་ལག་ཁང་ཆེ་བ་བྱས་རི་རབ་ཀྱི་ཚུལ་བྱས་གླིང་བཞི་གླིང་ཕྲན་དང་བཅས་པ་བ་དེ་ལ་དཔེ་ལེན་ཕྱག་བཏབ་ཡོད་ཟེར་བ་རེད།

he just bit you know, the dead body has has has closed his mouth and uh, his you know, the the tongue by the teeth and then uh, finally uh, this the tip of the tongue was uh, received onto that uh, practitioner's hand so uh, even if you're just able to uh, cut off the, the, piece of this the tongue you can still achieve the attainment of

And another attainment is the attainment of invisibility. And uh, the, if we achieve this, then we should uh, anoint the, the substance onto our eyes. And then if we do this, we can see you know, all uh, uh, the others, but the others cannot uh, see not one self

ཐུན་མོང་དངོས་གྲུབ་ཕྲན་ཚེགས་ཡིན་ན་དེང་སང་ང་རང་ཚོ་བསྙེན་པ་བཏང། བསྙེན་ཆེན་བཏང་བསྙེན་པ་བཏང། ཨ་ནི་ག་ཡིན་ནད་པའི་ཅིག་དེ་བ་ལས་ཕྲན་ཚེགས་ནད་གདོན་ཞི་བ་འདྲ་པོ་དང་ཚེ་བསོད་རྒྱས་པ་འདྲ་པོ་དང། ཆག་སྒོ་ཉེས་པ་བཟློག་ཡ་འདྲ་པོ་དང་དེ་བ་སྐུ་རིམ་བྱས་ནི་ཕན་པ་ཆེན་པོ་ཡོང་ཡ་དེ་ཚོ་སྒང་ག་ལོ་ལས་ཕྲན་ཚེགས་རེད་རེད་རྩ་ཚིག་ཚ་གི་ཚིག་དེ་ཚོ་རེད། དེ་ན་མཆོག་དང་ཐུན་མོང་དངོས་གྲུབ་བསྩལ་དུ་གསོལ།

འོ་ད་དེ་འདྲ་བའི་ཁ་ཆག་སྣ་རལ་ལུང་པའི་ནང་ལ་ཕལ་ཆེ་བ་ལན་ཆགས་རེད། སྤྱི་ཡི་ལན་ཆགས་ཡུལ་ལ་སྨིན་སྒེར་གྱི་ལན་ཆགས་རང་ལ་སྨིན། རང་རང་སོ་སོས་སྐྱེ་བ་སྔ་མ་མི་བསད་བཞག་པའི་ཚེ་ཐུང་བའི་མི་བརྡུངས་བཞག་པའི་རྐྱེན་གྱིས་ནད་ན་ཚ་མང་པོ་ཁ་ཤས་པའི་ན་ན་བ་འདས་ཡོང། འོ་དེ་ནས་ཁ་ཤས་ཚ་འཕྲོག་བཞག་པ་ཡིན་ན་འཕྲོག་བ་དང་བརྐུས་བ་བྱས་ཙང་པའི་སྐྱོ་པོ་ལྟོ་གོས་དཀོན་པོ་ག་རེ་བྱས་བཞག་ནའང་མ་འགྲིག་ཧེ། པའི་དེ་འདྲ་ཡོང་ཡག་འདྲ་པོ་དང། བསད་པའི་ཚེ་ཐུང་བའི་ལན་ཆགས་བརྡུངས་པའི་ནད་མང་བའི་ལན་ཆགས། བརྐུས་པའི་ནོར་བུ་དབུལ་བའི་ལན་ཆགས། ཧོ་དེ་འདྲའི་འབྲས་བུ་དང། ག་ནས་ཡིན་ན་ལས་ཀྱི་འབྲས་བུ་འགྲོ། རྣམ་སྨིན་འབྲས་བུ་མི་ནི་མ་མྱངས་གོ་ངན་སོང་ན། རྣམ་སྨིན་འབྲས་བུ་མྱངས་ཚར་ནས་ད་དུང་མ་དག་པའི་ལས་ཀྱི་ལྷག་མ་དེ་ལ་ལན་ཆགས་ལན་ཆགས་ཟེར་ཡག་འགྲོ་གི། ལན་ཆགས་དེད་མཁན་དེ་ལ་མི་མ་ཡིན་གྱིས་དེད་འོང་ཡག་ཅིག། མི་མ་ཡིན་གྱིས་མ་དེད་ནས་ལས་ཁོ་རའི་རྐྱེན་གྱིས་རང་གི་བའི་ཁ་ཆག་སྣ་རལ་ཡོང་ཕྱིན་དགོས་ཡག་ཅིག། ད་ཕལ་ཆེར་མི་མ་ཡིན་འདྲ་བོ་འདྲེ་འདྲ་བོ་དེ་འདྲས་དང་མི་འདྲ་བོ་དེ་འདྲས་ཀྱིས་བ་དེད་འོང་ཡག་གི་ལན་ཆགས་དེ་ཁོ་བུ་ལོན་ཤངས་ཡོང་གི་རེད།

uh, of one's uh, negative actions and uh, personal environmental effects may be such as due to the killing and one will have in a short lifespan due to stealing maybe one will uh, have uh, one will become poor due to uh, steal maybe due to stealing

ཁ་ཤས་དོན་འགྲུལ་དང་གཉེར་བ་དེ་བ་བསྡད་ཡོད་ན་ཡང་ལས་ཁོ་རའི་འབྲས་བུ་ཅི་ཕ་སོ་སོ་ཁ་ཆག་སྣ་རལ་ཡོང་དགོས་ཡ་ཅིག་ཡོད་དེ་ཚོའི་ལན་ཆགས་རེད། ཡང་འགའ་ཤས་པས་སངས་གཞན་དུ་བས་ཁོ་རང་ཚོ་ཧ་གོ་འདྲེ་ལ་སྐྱེས་ནི་བས་ཁོས་ངན་མ་ང་ཅིག་བྱས་བྱུང་ད་ངས་ཁོར་ཅི་ནུས་བསྐྱལ་དགོས་བསམ་པ་བས་ཚེ་རབས་མང་པོ་སྒུག་བསྡད་མཁན། ཀླུ་དེ་ཚོ་ལས་ནི་བུ་སྡུག་གཏོང་ཞེན་མི་ལ་བས་བཀྲུངས་ནི་འདུག་བཀྲུངས་བསྡད་དུས། པའི་མི་ཚེ་འདི་ལ་མ་ཐུག་ན་སྐྱེ་བ་ཕྱི་མ་ཕྱི་མ་མ་ཐུག་ན་སྐྱེ་རིམ་མང་པོ་ལ་སྲུང་ནས་ཁོ་རང་ཚོ་བསླབ་པ་བཞག་ནས་འདུག་ཟེར་ཏུང་བལྟས་ནས་བསླབ་པ་བཞག་རིན་མ་ཆག་པ་དང་སྲུང་བསྡད་མཁན་དེ་འདྲ་ཡོད་རེད་ཀླུ་དེ་ཚོ་ཁ་ཤས་ཨ་དེ་འདྲའི་སྲུང་བྱས་ག་པར་གང་འདྲ་ག་བསྡད་ལ་སྲུང་ནས་ཉི་མ་གཅིག་ཁོ་རང་ཚོའི་བས་ཅི་ལ་བོད་ལོག་རྒྱུ་རག་པའི་ཉིན་མོ་དེ་དེ་ནས་བས་མི་ལ་ཆང་ནས་ན་ཚ་གཏོང་ཅི་ལྟར་བྱས་ཡ་དེ་འདྲའི་ལན་ཆགས་ཁ་ཤས་དེ་འདྲ་ཡོང་རྒྱུ་ཡོད་རེད།

ཟིང་ངེ་ཆེ་བློན་པོ་གཅིག་མིང་བརྗེད་ཚར་ཤག་བློན་པོ་གཉིས། ཁོ་རང་ཉིད། ཡག་པོ་རང་དབང་མ་བྱུང་བ་བྱས། འོ་ཞལ་ཚུགས་ཀྱིས་དཀྲུག་ཤིང་བྱས་གོང་མ་ལ་ཡར། འོ་ཞལ་ཚུགས་མ་རེད་གཅིག་པོ་དེ་གིས་དཀྲུག་ཤིང་བྱས། ཨ་ནི་འོ་ཞལ་ཚུགས་སྐེ་བྲེགས་པ་རེད། ཁོས་ཧ་གོ་པ་རེད་ཡ་ད་ཁོས་ང་དཀྲུགས་ཤག་ད་རིང་ཁོས་ང་སྐེ་བྲེགས་བཅུག་ཟེར་ཁོ་ཚིག་པ་ཟ་ནས་སྐེ་ཤོར་རེད། ཤོར་ཚར་དུས་ཁོ། བློན་པོ་གཅིག་པོ་དེ་མ་དགའ་བ་ཡིན་ཙང། ཁོ་ཤི་ཚར་དུས། ཕོལ་མིག་ལ་སྐྱེས་པ་རེད་ཕོལ་མིག་ཟེར་བའི་ན་ཚ་རེད་ཕོལ་མིག་དང་མཛེ་དང་ཕོལ་མིག་དང་འབྲས་དང་སྐྲན་ཟེར་ཡ་འདྲ་པོ་ཕོལ་མིག་ཟེར་ན་ཚ་ཅིག་ཡོད་རེད་རྨ་ཅིག། ཁོ་ཕོལ་མིག་གཏོང་མཁན་ཀླུ་གཅིག་ལ་སྐྱེས་པ་རེད། ཀླུ་གཅིག་ལ་སྐྱེས་ནས་བློན་པོ་དེའི་གར་གཅིག་ཏུ་དབུགས་གནོད་སྐྱེལ་ཁོ་རང་ཁོ་སྐེ་བྲེག་བཅུག་མཁན་དེ་སྲུང་བསྡད་པ་རེད།

ཇི་ལྟར་སྦྲུལ་གདུག་ཀླུ་ཆེན་ནག་པོ་ཡང་ཚུལ་ཁྲིམས་ལྡན་ལ་གནོད་མེད་གཞན་ཅི་སྨོས། སྦྲུལ་གདུག་པ་ཅན་ཀླུ་ཆེན་པོ་ཚོ་གིས་ཡིན་ན་ཚུལ་ཁྲིམས་ལྡན་པ་ལ་གནོད་མི་ཐུབ་གསུངས་འདུག་བ། འོ་དེ་རེད་ཇི་ལྟར་ཁོས་ཚུལ་ཁྲིམས་སྲུང་བསྡད་དུས་གནོད་མ་ཐུབ་སྐྱེ་བ་ཕྱི་མ་ལ་གནོད་མ་ཐུབ་ཕྱི་མའི་ཕྱི་མ་ལ་གནོད་མ་ཐུབ། སྐྱེ་བ་ཁ་ཤས་རིང་ལ་ཁོ་ཚུལ་ཁྲིམས་སྲུང་འདོད། ཕོལ་མིག་དེ་ཕར་ཁོ་སྲུང་ག་པར་སྐྱེས་སོང་ན་བལྟས་བསྡད་ནས། ཁོ་རང་ཡང་གཤེགས་ནས་གྲོངས་ཏེ་རྒྱ་ནག་རང་ལ་སྐྱེས་དགེ་སློང་ཤ་སྟག་བྱས་ཚུལ་ཁྲིམས་སྲུང་བསྡད་གནོད་མ་ཐུབ།